འོན་ཀྱང་ཁོང་ད་རེས་ཀྱི་དུས་དབང་འདིའི་ཐོག་བཅར་ཐུབ་པ་བྱུང་འདུག། ན་ཚ་བྱུང་ན་པོ་ར་སྨན་ཁང་ལ་ཁྲིད། ཉི་མའི་ཁོངས་ཡིན་ན་མཚན་ཡིན་ན་མ་འཛེམས་པ་ཞིག་ཁོ་རང་ཚོ་དཀའ་ལས་མ་འཛེམས་པ་ཞིག་གནང་དོན་ལ་གླེན་རྟགས་ཀྱི་རོགས་རམ་ཤུགས་ཆེན་པོ་ཞེ་པོ་གནང་སོང་ད་དུང་དེ་ག་རང་གནང་དང་གནང་མུས་རེད་ལ། ཨོ་རི་ས་གཞན་ཕན་ཚོགས་ཆུང་ཞེས་པའི་ངོས་ནས་བོད་རིགས་མང་ཚོགས་ཁྲོད་ལ་ཡ། དཔལ་འབྱོར་བསྡུ་རུབ་གནང་བའི་བརྒྱུད་ནས་ཕུན་ཚོགས་གླིང་ནང་ལ་གནས་སྡོད་གནང་བཞིན་པའི་པ་དབང་འདུས་ལགས་ལྟ་བུ་ཉམ་ཐག་རྒན་འཁོགས་ཁྱོན་མི་ཉི་ཤུ་རྩ་དྲུག་ཙམ་ཞིག་རིམ་པའི་ཐོག་རྡོ་རྗེ་གདན་དུ་དུས་དབང་ཞུ་ཆེད་ཁྲིད་འདུག་པ་མ་ཟད། ཁོང་རྣམ་པར་ཞལ་ལག་བཟོ་མཁན་མ་བྱན་དང་གཟིགས་སྐྱོང་གནང་མཁན་དེ་བཞིན་སྨན་ཞབས་པ་བཅས་ཀྱི་མཐུན་འགྱུར་གང་ལེགས་སྦྱོར་བཞིན་པ་རེད་འདུག་རྒན་འཁོགས་ཉི་ཤུ་རྩ་དྲུག་དེ་དག་ཁ་སང་གསུང་ཆོས་རྭ་བའི་ཕྱི་ལ་ཡ ྋགོང་ས་མཆོག་གི་དྲུང་ནས་བཀའ་དབང་ཞུ་བཞིན་པའི་སྐབས། འདི་གའི་གསར་འགོད་པས་ཁོང་རྣམ་པར་གཟིགས་རྟོག་གནང་མཁན་ཁོངས་སུ་ཡོད་པའི། ཨོ་རི་ས་གཞན་ཕན་ཚོགས་ཆུང་གི་ཚོགས་མི་སྤེན་པ་རྒྱལ་པོ་ལགས་དང་ཐུག་པ་ཡིན། ང་ཚོ་གཞན་ཕན་ཚོགས་པ་དེ་ལོ་དྲུག་ཟེར་ཡག་འགྲོ་བསྡད་ཡོད། ང་ཚོ་གི་ཚོགས་མི་དྲུག་ཡོད་རེད་ཚོགས་མི་དྲུག་དེ་ཚོ་པོ་ཏ་དྭང་བླངས་རེད་གླ་མེད་པའི་ཐོག་ནས་ཀྱི་ང་ཚོ་གི་ཨང་ཚང་མ། དཔལ་འབྱོར་གྱི་དཀའ་ངལ་མེད་པའི་ཀྱི་གནས་སྟངས་ཤ་སྟག་ཅིག་རེད་ཕོ་གསར་དྲུག་བྱས།

པ་དབང་འདུས་ལགས་ནི་ཨོ་རི་ས་བོད་མིའི་གཞིས་ཆགས་ཀྱི་གཞིས་གྲོང་གསུམ་པ་ནས་ཡིན་ཞིང། ཁོང་ལ་བཟའ་ཟླ་དང་བུ་ཕྲུག་གཙོས་པའི་ནང་མི་ཉེ་འབྲེལ་སོགས་གང་ཡང་མེད་པ་མ་ཟད། ཁོང་ལོ་ལྔ་བཅུ་ང་གྲངས་ལ་སོན་སྐབས་རྩ་འགྲིབ་ཀྱི་ནད་གཞི་རྐྱེན་པས་མིག་གཉིས་ཀ་ལོང་བར་གྱུར་ནས་འཚོ་ཐབས་ལ་དཀའ་ངལ་ཤུགས་ཆེ་འཕྲད་མུས་ཡིན་པའི་རྒན་འཁོགས་ནད་གཅོང་བ་ཞིག་ཡིན་པ་རེད། པ་དབང་འདུས་ལགས་ནི་དུས་དབང་ཐོག་མ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་དང་དགུ་བཅུ་གོ་གཅིག་ལོ་སོ་སོར་ཞུས་ཏེ།

དགུང་ལོའི་རྐྱེན་པས་ཁོང་ད་ལྟའི་ཆར་གོམ་པ་སྤོ་ཐུབ་ཀྱི་མེད་པ་ཡིན་ནའང། ད་ལན་སྤྱི་ཚོགས་ཞབས་ཞུ་དེ་ཡི་རོགས་སྐྱོར་འོག་འདིར་བཅར་ཐུབ་པ་དང། ཁྱད་པར་དུ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཞལ་མཇལ་དང་གསུང་ཐོས་རྒྱུའི་གོ་སྐབས་ཐོབ་པ་དེ་ལས་ལྷག་པ་ཞིག་གང་ཡང་མེད་ཅེས་གསུངས་སོང། ང་ཕྲུ་གུ་ནི་མེད་ཅེས་བརྗོད་དགོས་ཡང་མེད།

མོ་ཊ་ནས་མར་ལ་ཟག་ནས་སྐྱོན་འགྱེད་ཅན་ཡིན། ཡང་རྗེས་ལ་ཡང་སྦག་སྦག་ཅིག་ཟག་ནས་སྐྱོན་འགྱེད་དེ་ཙམ་གྱིས་ཐང་པོ་མེད། དེ་ཡིན་དུས་དཔེ་ནང་དུ་དཀའ་ངལ་ཆེན་པོ་ཆགས་ཀྱི་འདུག་སྟེ་ད་ལན་མི་ང་ཚོའི་སྤྱི་ཚོགས་འགུལ་སྐྱོད་ཚོགས་པས་ཁོང་རྣམ་པའི་རོགས་རམ་གནང་ནས་བཙུགས་ཏེ་ཁྲིད་གནང་ཡང་རེད་འདི་ལ་དཔེ་མི་སྲིད་ང་རང་དགའ་བོ་ཆེན་པོ་ཞེ་པོ་བྱུང་འདི་རུ་ད་ཁོང་རྣམ་པའི་སྐུ་དྲིན་མ་གཏོགས་ང་ཚོའི་ཕྱོགས་ནས་སྐོར་རྩ་བ་དག་པ་རྙེད་ཡོད་མ་རེད།

ཡང་ཨ་རི་ཁེ་ལི་ཧྥོ་ནི་ཡ་ནང་དུ་གཏན་སྡོད་གནང་བཞིན་པའི་བོད་མི་བསྟན་པ་རྡོ་རྗེ་ལགས་དང། ཕྱི་རྒྱལ་བ་ཊོམ་ལཱེམ་ལགས་རྣམ་གཉིས་ཀྱིས་ཁག་འགན་བཞེས་པའི་ཐོག་ནས་དཔལ་འབྱོར་བསྡུ་རུབ་གནང་སྟེ། བནྡེ་ར་ནོར་རྒྱས་གླིང་བོད་མིའི་གཞིས་ཆགས་ཀྱི་སྔ་འགྱུར་འགྲོ་ཕན་ཆོས་འཕེལ་གླིང་དགོན་པ་བརྒྱུད། དུས་དབང་ཞུ་འདོད་ཡོད་པའི་ཉམ་ཐག་གྲྭ་བཙུན་དང། ས་གནས་བོད་མི་སུམ་ཅུ་སོ་གཉིས་ཙམ་དེ་མཚུངས་ཀྱི་དུས་དབང་ཞུ་ཆེད་ཁྲིད་འདུག། ས་ཆ་ག་ནས་རེད། ས་ཆ་བནྡེ་ར་གཞིས་ཆགས། མིང་ག་རེ་བས། དགོན་པ་མིང། ཁྱེད་རང་མིང། དཀོན་མཆོག་པ་སངས། ལོ་ག་ཅན་པས། ལོ་བརྒྱད། ཨ་ལས། ཨ་ཅག་ཚེ་རིང་མཚོ་མོ་ལགས་དང་བཀྲ་ཤིས་དབང་འདུས་ལགས་ཀྱིས་ད་རེས་འདིར་བཅར་ཐུབ་པ་འདི་རྨི་ལམ་ལྟ་བུ་ཞིག་ལ་འགྲེལ་བརྗོད་གནང་གི་འདུག། ང་རང་ཚོ་ཆ་བཞག་ན་ནི་ད་ལོ་དུས་དབང་ཅིག་ལ་ཡོང་ཐུབ་བམ་མི་ཐུབ་བསམ་ངལ་གསོ་འདྲ་བོ་ཡིན་འགྲོ་སོང་ཆ་ཚང་བཏང་ཡ་འགྲོ་གི་གནས་སྐོར་བྱེད་དེ་འདྲས་དམིགས་ཀྱི་མེད་ཁོང་རང་ཚོའི་འདྲས

སྦྱིན་བདག་རྣམ་པའི་མཐུན་འགྱུར་འོག་ཁོང་དང་ཁོང་གི་ཕྱག་རོགས་གཉིས་ནས། ད་ལན་བན་ད་ར་བོད་མི་རྒན་འཁོགས་དང་གྲྭ་ཕྲུག་རྣམས་གནས་ཁྱད་པར་ཅན་འདི་ལྟ་བུ་ཁྲིད་ཐུབ་པ་བྱུང་བ་དེས། རང་ཉིད་ངོས་ནས་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་གནང་གི་ཡོད་པ་དང། ད་ལན་གྱི་ལས་འཆར་འདིའི་ཆེད་ཧིན་སྒོར་འབུམ་གསུམ་ཙམ་འགྲོ་གྲོན་སྤྲོད་རྒྱུ་ཚོད་དཔག་གནང་བཞིན་ཡོད་པ་རེད་འདུག། ང་ཚོ་ཆ་ཤས་དེ་འདི་ཡོད་རེད་ལ། འབུམ་གསུམ་ཟེར་ཡོད། གང་ཡིན་ཟེར་ན་ང་ཚོ་མི་བཞི་བཅུ་ཟེར་རོ། མི་བཞི་བཅུ་ཟེར་གནས་སྐོར

ཧི་མ་ལ་ཡའི་རི་རྒྱུད་དང་ཕྱི་རྒྱལ་སོགས་ནས་དད་ལྡན་ཆོས་ཞུ་བ་འབུམ་གཉིས་བརྒལ་བ་བཅར་ཡོད་པའི་ཚོད་དཔག་གནང་བཞིན་འདུག་པ་མ་ཟད། བོད་མི་སྒྲིག་འཛུགས་ཀྱིས་ཉམ་ཐག་ཚོར་དམིགས་བསལ་གོ་སྒྲིག་ཞུས་པའི་བཞུགས་གནས་དེ་བཞིན། གཙོ་བོ་དཔལ་རྒྱལ་བ་ཀརྨ་པ་ཨུ་རྒྱན་ཕྲིན་ལས་རྡོ་རྗེ་མཆོག་གི་མཚུར་ཕུ་བླ་བྲང་ནས་མཐུན་འགྱུར་སྦྱར་བ་ཞིག་ཆགས་ཀྱི་འདུག་ཁྱད་པར་དུ་མཚུར་ཕུ་བླ་བྲང་གི་མཐུན་འགྱུར་འོག་གཞན་ཡང་ལྷོ་ཕྱོགས་སེ་ར་བྱེས་ཀྱི་གྲྭ་པ་ཉིས་སྟོང་ལྔ་བརྒྱ་ཚུད་པའི་ཆོས་ལུགས་རིས་མེད་ཀྱི་གྲྭ་བཙུན་སུམ་སྟོང་ལྷག་ལ་དེ་མཚུངས་ཀྱི་རིན་མེད་བཞུགས་གནས་དང་ཞལ་ལག་སོགས་ཀྱི་ཆ་རྐྱེན་བསྐྲུན་ཡོད་པ་རེད་འདུག། སོ་སོའི་སྤུ་གུ་ཡིན་ན་དེ་ནོར་ཡག་པོ་བཟོ་ས་མ་རེད་རེ་བ་ཡག་པོ་མ་བཟོ་ཞེ་པོ་ཡག་པོ་བྱུང་སོང།